དཀའ་ལས་མང་པོ་བརྒྱབ་སྡིག་པ་མང་པོ་བསགས་བྱས་ནས་དགོས་ཡག་དེ་ག་རེ་དགོས་རེད་ཟེར་ན་སོ་སོ་ལ་ཁེ་བཟང་དེ་དགོས་ཀྱི་རེད་པ། ཁེ་བཟང་དེ་མ་འདེ་བའི་ཆེད་ནས་སྡིག་པ་དེ་རང་གི་ལག་ཏུ་ལྷག་བྱས་ནས་རང་གི་མདུན་ན་ལྷག་བྱས་ནས་སོ་སོའི་སྒལ་པར་འཁྱེར་འགྲོ་དགོས་རེད་པ། ད་ག་ནང་བཞིན་བྱས་ནས་ཕ་མ་བརྩེ་པོ་ཡོད་མཁན་དེ་ཚོ་ཕ་མ་གི་དོན་དུ་སྡིག་པ་བསགས་ནས་མི་ལ་རྒྱ་འདྲེ་རྒྱག། ཡང་ན་ནི་ཕ་མ་ཡི་དོན་དུ་འཚོ་བ་ལ་སོགས་པ་འཚོལ་འགྲོ་དཀའ་ལས་རྒྱག་རྒྱག་རྒྱག་བྱས་ནས་ནམ་ཞིག་གི་ཚེ་ན་རང་གི་འཆི་བ་མི་རྟག་པ་མངོན་དུ་གྱུར་སོང་ན་ནི་ཕ་མ་ལ་སོགས་པ་དེ་ཚོས་གང་ཡང་ཡོང་གི་མ་རེད་སོ་སོ་གི་སྡིག་པ་དེ་སོ་སོ་གི་མདུན་དུ་གནས་སྡོད་ཀྱི་རེད་པ། ད་ནང་བཞིན་ན་བཟའ་མི་བཟའ་ཚང་དང་རང་གི་ཁྱོ་ག་ལ་སོགས་པ་དེ་ཚོའི་ཆེད་དུ་སྡིག་པ་བསགས་བཞག་མཁན་ཚང་མ་ཐམས་ཅད་སྡིག་པ་སྡིག་པའི་འབྲས་བུ་དེ་རང་གིས་མྱོང་དགོས་རེད་མ་གཏོགས་ནས་དམྱལ་བ་མནར་མེད་སྐྱེ་བཞིན་སྐབས་དེ་ཡིན་ན་གཞན་མ་ཅིག་གིས་ལེན་ག་ཡོང་གི་མ་རེད་ཟེར་ནས་ཤི་འདྲི་ནས་སོང་ཡོད་བ་ཤི་འདྲི་ནས་སོང་བ་ཡིན་ལ་དེ་ནང་བཞིན་བྱས་ནས་དམྱལ་བ་མནར་མེད་ནང་ལ་སྡུག་བསྔལ་མྱོང་པ་དེ་ཡིན་ཟེར་ན་ངས་ཁོ་ཡི་ཆེད་དུ་སྡིག་པ་བསགས་པ་རེད་ཁོ་ཡི་མཉམ་དུ་མྱོང་ག་ཡོང་རོགས་བྱེད་ཟེར་ནས་ཟེར་ཟེར་རྒྱུ་ནི་ཡོད་མ་རེད་སོ་སོ་གཅིག་པོ་མྱོང་དགོས་རེད་པ། དེ་དག་དོན་དུ་བྱས་པའི་སྡིག་མི་བཟད་གང་ཡིན་མདུན་ན་གནས། ཨ་ད་སྡིག་པ་མི་བཟད་པ་ཚང་མ་ཐམས་ཅད་རང་གི་མདུན་ན་གནས་བསྡད་ནས་སོ་སོ་རང་གིས་མྱོང་དགོས་རེད་ཟེར་དེ་ལྟར་བདག་ནི་གློ་བུར་ཞེས་བདག་གིས་རྟོགས་པར་མ་གྱུར་པས། རང་ཉིད་གློ་བུར་བ་ཡིན་པ་དང། མི་རྟག་པ་ཡིན་པ་དེ་རང་གིས་མ་ཤེས་པ་རེད། བདག་གིས་རྟོགས་པར་མ་གྱུར་ནས། སོ་སོ་གློ་བུར་དུ་ཁ་བྲལ་རྒྱུ་ཡོད་པ་དེ་དང་གློ་བུར་དུ་འགྲོ་དགོས་པ་ལ་སོགས་པ་སོ་སོ་རང་གིས་ཡིད་ལ་མ་བྱེད་པར་བྱས། རང་གིས་དེའི་ཤེས་ཡག་མ་ཤེས་པར་བྱས། དངོས་རྟོགས་སུ་བྱས་པ་རེད་ཟེར་བདག་གིས་རྟོགས་པར་མ་གྱུར་པས།

གཏི་མུག་ཟེར་ཏེ། ང་ཚོ་ང་མེད་པ་ཅིག་ལ་ང་མེད་པ་ཅིག་ལ་ངའོ་སྙམ་པའི་བློ་གཅིག་ཆགས་ངའོ་སྙམ་པའི་བློ་གཅིག་བྱུང་བ་ཡིན་ཙང་ང་དེ་ལ་བརྟེན་ནས་རང་ཟེར་གཅིག་བྱུང། རང་དེ་ལ་བརྟེན་ནས་གཞན་ཟེར་བྱས་རང་གཞན་གཉིས་སུ་ཕྱེ། རང་གཞན་གཉིས་སུ་ཕྱེ་བ་ལ་བརྟེན་ནས་དེ་ལ་དགྲ་དང་གཉེན་ལ་སོགས་པ་དེ་ཚོ་མང་པོ་གཅིག་བྱུང་བྱས་ནས་ཆགས་སྡང་གཉིས་པོ་དེ་འདྲེན། ཆགས་སྡང་གཉིས་པོ་དེ་འདྲེན་པ་ལ་བརྟེན་ནས་ནི་སྡིག་པ་མང་པོ་ཅིག་བསགས་ནས་ནི་ངན་སོང་གསུམ་གྱི་སྡུག་བསྔལ་མཐའ་མེད་པ་ཅིག་མྱོང་བྱས་ཏེ་ཉོན་མོངས་དུག་གསུམ་ཡོང་གི་ཅིག་བྱུང་བ་རེད་པ། དེ་ཡི་ས། ལྟད་མོ་ཆ་དང་བཞི་སྟོང་གི་སྡེ་པ་སྣོམ་པ་དུ་མ་གྱིས་སས་སྡེ་པ་དེ་ཡང་དེ་ནས། མང་པོ་ཞིག་ར་བྱེད་ཡས་ཏེ་རྩ་བ་ཡོང་ས་དེ་ཡིན་ན་དེ་གསོང་པོ་དེ་ལས་བྱུང་བ་རེད། ཉིན་ཚེ་སྡོད་པ་ཡོད་མིན་པ་ཚེ་འདས་དག་ཏུ་གོ་རྒྱུ་རུ་ཞིག་ཡིན་སས་ཏེ། ད། སྡེ་པ་མང་པོ་བསགས་ནས་འདུག་ཟེར་གྱི་ནི་ཇོ་རིན་པོ་ཆེ་སྡེ་བཞི་བྱོན་པ་ཡིན་ད་འོ་ཚེ་རེ་རེ་ནས། ཚེ་དེ་ཡིན་ན་ཚེ་ལ་གནོད་པ་མིན་གྱི་འདྲི་བྱེད་བག་མ་ཆེད་དུ་ཡོང་གོ་རུ་བ།

མ་མྱོང་ལ་འགྲོ་སྒྲུབ་པར་བྱེད་ཅིང་བདེ་གི་བར་སྲིད་མ་ཆག་གེ་ཆག་གེ་བྱས་ནས་འགྲོ་བར་ཟེར་སྐྱེས་ནས་སྐད་ཅིག་ཙམ་ཞིག་སྡོད་དབང་ཡང་མེད་པས་འཆི་བདག་གཤིན་རྗེའི་དྲུང་དུ་བང་རྩལ་གྱིས་རྒྱུག་པས་ཟེར་དེ་འདྲ་བྱེད་པ་ཡིན་པར་ཚེ་འདི་རྟག་ཏུ་གོད་འགྱུར་ཞིང་ཟེར་སྣོན་པ་གུད་ནས་འོང་མེད་ན་ཟེར། ཡང་ཁོ་ལ་སྣོན་པའི་རྒྱུ་ཡོད་ཡོད་འདྲ་མིན་ཅིག་ཡོད་པ་ཡིན་ན་ད་རེས་ཉི་མ་གཅིག་ཟད་ནས་ཉི་མ་གཅིག་ཚོད་ཙམ་གྱི་སྣོན་པའི་ཀྱི་རྒྱུ་ཐོབ་པ་ཡིན་ན་འགྲིག་གི་རེད་དེ་སྣོན་པའི་རྒྱུ་ཡོད་དུ་རྩ་བ་ནས་ཡོད་མ་རེད་བ། སྔོན་གྱི་ལས་ཀྱིས་འཕངས་པའི་ཚེ་དེ་ལས་ཉི་མ་གཅིག་ཟད་པ་དེ་ཟད་པ་རང་རེད་མ་གཏོགས་ཁོ་ལ་སྣོན་པའི་རྒྱུ་ཡོད་དེ་ཡོད་མ་རེད་བ།

དེ་ལས་ས་བདག་ནི་མལ་ན་འདུག་བཞིན་དུ་གཉེན་བཤེས་ཀུན་གྱིས་མཐའ་བསྐོར་ཀྱང་ཟེར་གཉེན་བཤེས་ཚང་མ་དང་བཅས་རང་གི་ཉེ་དུ་ལ་སོགས་པ་གཉེན་དང། བཤེས་པ་སོ་སོའི་གྲོགས་པོ་གྲོགས་པོ་ལ་སོགས་པ་པའི། ཇི་སྟེ་ཀྱི་ཁང་བཞི་ཚང་མ་མཐོང་བྱེད་གྲོགས་པོ་བྱས་ནས་མཐའ་བསྐོར་འདི་དེ་ཡིན། ཁོ་མ་ཤི་རོགས་བྱེད་ཟེར་ན་བཟང་ཡང་ཆུ་ནི་ཡོད་མི་རུང་བ། ད་བར་ནང་ཆོས་སྤྱི་ནས་གཡོག་པོ་སྟོང་ཕྲག་དང་ཁྲི་ཕྲག་མང་པོ་ཡོད་མཁན་མི་དེ་འདྲ་ཡོད་པ་ཡིན་ནའི་ཁོ་ཟེར་ཟེར་ཡས་མ་རེད་པ་དམག་མི་སྟོང་ཕྲག་མང་པོ་ཡོད་པ་ཡིན་ནའི་དམག་དཔོན་དེ་ཤི་བའི་སྐབས་ལ་དམག་མི་གཅིག་གིས་བྱས་ཡས་མ་རེད་ཁོ་དམག་དཔོན་ཁོ་རང་གཅིག་པུ་ཤི་རྒྱུ་མ་གཏོགས་དམག་མི་གཅིག་ཡང་ཁྲིད་ས་ཡོད་མ་རེད་དམག་མི་གང་ག་ཧར་བར་གྱིས་བཟུང་གི་ཡིན་ནའི་ཁོ་ཐ་ཡས་མ་རེད་འཇིག་རྟེན་པའི་དགྲ་བོ་དེ་ཡིན་ནའི་དམག་དཔོན་ཁོ་རང་དམག་མི་དེ་ཚོ་གཏོང་བྱས་ནས་དགྲ་བོ་བཀག་བྱས་ནས་འགྲིག་གི་རེད་དེ་ཤི་ད་ཆད་གཤིན་རྗེའི་རྒྱལ་པོ་དེ་ལ་ནི་ཀ་ཡ་ཡ་མ་རུ་བ་གཉིས་ཤིག་བཀོད་ཅིང་མཐའ་དགུ་ཁྱོད་སྲོག་ཆད་པ་ཡི་འཚོ་བ་དང་བདག་ཉིད་སྐྱིད་པོ་མྱོང་བར་འགྱུར་ཟེར། ཚེ་ཕྱི་མ་ཁྲིད་རྗེས་དེ་ཚོ་དག་ཕར་དེ་བཞག་ཅིང་ནི། སྲོག་ཆད་ཁ་ལག་ཁག་གིས་ཕྱིན་ནས་དྲག་པོ་དེ་ཡང་རང་སྐྱིད་པོ་མྱོང་དགོས་རོགས་མ་གཏོགས་མི་གཞན་མ་འགོག་ཤ་རྒྱོ་ཡོད་མ་རེད།

རང་ལ་ནི་གཤིན་རྗེའི་ཕོ་ཉས་བརྡ་གཏོང་བྱས་ནས་ཤི་ཁ་ལ་ཁ་རི་དེ་འདྲ་མི་འདྲ་སྣང་བ་མང་པོ་ཅིག་ཤར་གྱི་འདུག་ཨང་དེ་རིང་སང་ཡིན་ན་དེ་ལས་སྣང་བ་མང་པོ་ཅིག་ཤར་མཁན་དེ་ཡིན་ན། སྔ་མ། ཡོང་གི་རེད་ཡོང་གི་རེད་ཟེར་གྱི་མ་གཏོགས་སྣང་བ་དེ་འདྲ་ཅིག་འདྲ་མི་འདྲ་མང་པོ་ཡོང་གི་རེད་ཟེར་གྱི་མ་གཏོགས་དངོས་སུ་དེ་འདྲ་མི་མཐོང་ཡ་མི་འདུག་དེ་རིང་སང་ཡང་དངོས་སུ་དེ་འདྲ་མཐོང་གི་འདུག་ཤི་ཁ་ལ་ཁ་རི་དེ་ཅིག་ཡོང་གི་འདུག་ཁ་ཤས་ཀྱིས་མཚོན་ཆ་སྟོང་པ་ཁྱེར་ནས་ཡོང་གི་འདུག་ཟེར་མཁན་དེ་འདྲ་མང་པོ་ཅིག་གོ་མྱོང།

སོ་སོ་གཅིག་པུ་གྱི་མྱོང་རྒྱུ་རང་མ་གཏོགས་ག་གེ་ཕན་ཡ་ཡོད་མ་རེད་གཤིན་རྗེ་ཕོ་ཉ་ཟེར་ཡིན་ཁ་དེ་ཟས་སྤྱོད་ཡ་རང་རེད་དེ་ཙམ་གྱིས་མ་ཟད་གཤིན་རྗེ་ཕོ་ཉ་གིས་བརྡ་གཏོང་ནས་ང་རང་ཚོ་སྐྲ་དཀར་པོ་ཆགས་པ་དང་ལུས་ལ་གཉེར་མ་ཆགས་པ་དང་སོ་ཡི་ཕྲེང་བ་མར་ཟག་པ་ལ་སོགས་པ་དང་རྒས་པའི་སྡུག་བསྔལ་དེ་མྱོང་དེ་ཀོ་ལེ་རྒས་པའི་སྡུག་བསྔལ་དེ་རང་གཅིག་པུ་མྱོང་དགོས་རེད་བ། དེ་ཡང་གཤིན་རྗེ་ཕོ་ཉ་གཤིན་རྗེ་གི་ཕོ་ཉ་གཏོང་བྱས་ནས་བརྡ་བརྒྱབ་རེད་བ་ད། བརྡ་དེ་གཏོང་གི་ཡོད་རེད། དེ་ལྟ་བུ་དེ་སོ་སོ་གཅིག་པུ་གིས་མྱོང་ན་མ་གཏོགས་གཅེས་པ་དགའ་བོ་སྙིང་པོ་དང་ངོ་ཤེས་པ་དང་ཕ་མ་སྤུན་མཆེད་ལ་སོགས་པ་དང་དེ་ཚོ་གིས་མྱོང་ཡ་གང་ཡང་མི་འདུག་པ་གཉེན་གྱིས་ཅི་ཕན་བཤེས་ཅི་ཕན། དེ་ཚེ་བསོད་ནམས་གཅིག་བསྐྱབས་ན་དེ་ཡང་བདག་གིས་མ་བསྟེན་ཏོ། དེའི་ཚེ་ན་ནི་ཕན་པ་འབའ་ཞིག་དེ་ག་རེ་རེད་ཟེར་ན་བསོད་ནམས་དགེ་བའི་ལས་དེ་རེད། བསོད་ནམས་དགེ་བའི་ལས་དེ་མང་པོ་ཞིག་བསགས་ཏེ་ཡོད་ན་དེའི་སྐབས་སུ་རང་སྐྱོབ་མཁན་ཡོང་གི་རེད། རང་སྐྱོབ་མཁན་ཡོང་གི་རེད་དེ་ཡང་བདག་གིས་བྱེད་རྒྱུ་མ་བྱུང། བདག་གིས་བྱེད་རྒྱུ་མ་བྱུང། དེ་ཡང་བདག་གིས་མ་བསྟེན་ཏོ། དེ་ཡང་བདག་གིས་མ་བསྟེན་ཏོ། དགེ་བཤེས་ཀ་མ་པ་གིས་གསུངས་པ་ནང་བཞིན་བྱས་ནས། ད་ལྟ་འཆི་བ་མི་རྟག་པ་བསམས་ནས་འཆི་བ་འཇིགས་པ་དགོས་ཀྱིས། དེ་ནས་ད་ལྟ་འཆི་བ་ལ་མི་འཇིགས། འཆི་ཁ་བྲང་ལ་སེན་མོ་འདེབས་པ་ཡོང་ཟེར་བ་དེ་གཉིས་ཀ་ཚེ་དེ་ནས་རང་གིས་རང་ལ་སྤར་འབྲད་རྒྱག་དགོས་ཡོད་དམ། རང་གིས་རང་ལ་འདྲི་རྟོག་བྱེད་དགོས་ཡོད་དེ་འདྲ་བྱེད་པའི་འཇིགས་སྣང་སྐྱེ་ཡག་གི་དེ་འདྲ་ཞིག་ཡོང་གི་རེད་ཟེར། འཆི་བ་ལ་འཇིགས་ན་ད་ལྟ་ཉིད་ནས་འཆི་བ་ལ་འཇིགས་དགོས་རང་མ་གཏོགས་ཤི་ཁ་ལ་ཁ་ནས་འཆི་བ་ལ་སྐྲག་ནས་གང་ཡང་ཕན་གྱི་མ་རེད་ཟེར། མགོན་པོ་བག་མེད་བདག་གིས་ནི་འཇིགས་པ་འདི་འདྲ་མ་ཤེས་ནས་ཟེར་མགོན་པོ་ཟེར་མཁན་དེ་ད་བཤགས་ས་གི་ཡུལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་དག་ལ་ནི་མགོན་པོ་ཞེས་འབོད་ཀྱི་ནི། བདག་གིས་ནི་དེ་ནས་འཇིགས་པ་དེ་འདྲ་ཡོང་གི་ཡོད་པ་དེ་སྔ་མ་མ་ཤེས་པ་བྱེད་ཀྱི་ནི་སྡིག་པ་མང་པོ་ཞིག་བསགས་ཚར་བ་རེད་ཟེར། ཨ་སྡིག་པ་མང་པོ་ཞིག་བསགས་ཚར་བ་དེ་རང་གིས་མ་ཤེས་ནས་བྱས་པ་རེད། ཨ་དེ་ནས། མི་རྟག་ཚེ་འདིའི་ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབས། མི་རྟག་ཚེ་འདིའི་ཆེད་དག་ཏུ་ཟེར་དུས་རང་གི། ཚེ་མི་རྟག་པ་ཡིན་པ་ཚེ་སྐད་ཅིག་མ་ཅིག་མ་གཏོགས་མེད་མཁན་གྱི། ཚེ་ཐུང་ཐུང་ཐུང་ཐུང་དེ་ཡི་མི་ལུས་དེ་ཡི་དོན་དུ་སྡིག་པ་མང་པོ་ཞིག་བསགས་པ་རེད། ང་རང་ཚོའི་ལུས་དེ་ཚོའི་ཆེད་དུ་སྡིག་པ་བསགས་པ་རེད་པ། ལུས་དེ་དེ་ནས་མ་ཤི་ཡས་ཆེད་དང་ལུས་དེ་ཡར་གསོ་བའི་དང་དེ་ཡི་ཕྱིར་དུ་ཟས་གོས་ལ་སོགས་པ་དེ་ཚོ་མང་པོ་བསྒྲུབས་དང་རྒྱུ་ནོར་མང་པོ་ཅིག་བསྒྲུབས་བྱས་ནས་སྡིག་པ་མང་པོ་ཅིག་བསགས་ཚར་བ། འོ་སྡིག་པ་མང་པོ་བསགས་ཡས་དེ་དེ་དག་གི་ཕྱིར་དུ་རེད་ཟེར་མི་རྟག་ཚེ་འདིའི་ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབས་ཟེར་སོ་སོ་ཀྱི་ནི་ཚེ་མི་རྟག་པ་ཡིན་པ་མ་ཤེས་བྱས་ནས་ལོ་སྟོང་ཕྲག་དང་བརྒྱ་ཕྲག་དང་དེ་འདྲ་བསྡད་རྒྱུ་ཡོད་པ་བསམ་བློ་བཏང་བྱས་ནས་ང་ཚོས་གྲ་སྒྲིག་མང་པོ་ཅིག་བྱས་བྱས་ཨ་སྡིག་པ་བསགས་ཀྱི་རེད་པ། སྡིག་པ་མང་པོ་ཉེ་བར་བྲོས། དེ་ནས་སྐྱེ་བོ་ཡན་ལག་སྐྱེ་བོ་ཡན་ལག་བཅད་པའི་སར་དེ་རིང་ཁྲིད་པའང་བྲེད་འགྱུར་ཏེ། དཔེར་ན་ང་རང་ཚོ་སྐྱེ་བོ་ཡན་ལག་བཅད་པའི་སར་ཟེར་མི་གསོད་ས་དེ་ཚོ་ཁྲིད་དུས་སྒང་ལ་ཞེ་དྲག་ཞིག་ཡོད་དོ་ང་རང་ཚོ་མི་སྲོག་གཅོད་ས་དང་དེ་འདྲ་ཁྲིད་དུས་སྒང་ལ་སོ་སོ་སྲོག་གཅོད་ག་ཡོང་པ་མ་རེད་དེ་ཡིན་ནའི་ཞེད་སྣང་ཆེན་པོ་ཞིག་བྱུང་བ་དཔེ་མ་སྲིད་ཞེད་སྣང་ཆེན་པོ་འདུག་ག་དཔེར་ན་སྔ་མ་ང་རང་ཚོ་བོད་ལ་ཡིན་ན་རི་ནས་ས་སྐྱེས་བཙུད་ནས་དྲོད་ཆུ་རེ་བསྒུག་ལོ་དེ

དེ་འདྲ་ཅིག་བྱེད་པ་རེད་པ། ཤ་ཚུགས་ཅན་གྱིས་བཟུང་གྱུར་ཏེ། འཇིགས་ཆེན་ནད་ཀྱིས་ཐེབས་གྱུར་པ། རང་གི་ལུས་ལ་ཡང་དེ་ནི། འཇིགས་སུ་རུང་བ་གྱི་དེ་ནི་ནད་དྲག་པོ། འཆི་ནད་དྲག་པོ་དེ་གྱིས་བྱས་ཙང། སྣང་བ་འདྲ་མི་འདྲ་བ་དེ་འདྲ་ཅིག་བྱུང། དེ་འདྲ་བྱུང་དུས་སྒང་ལ་དེ་ནི། ཕྱི་ཡི་འཇིགས་པ་དང་ནང་གི་འཇིགས་པ་ལ་སོགས་པ་མང་པོ་ཅིག་བྱུང་དུས་སྒང་ལ་ད། སྐྱབས་སུ་འགྲོ་རྒྱུ་དེ་ཕར་ཅིག་བཞག་ནས་ཆོས་སུ་ཡིན་ཏེ་སེམས་ནི་དྲན་པ་ཙམ་གྱིས་གས་གས་མེད་པར་བྱས་ནས་འཇིགས། འཇིགས་སྣང་ཁོ་རང་གི་སྒོ་ནས་ནི་མི་ཚེ་དེ་ཟད་ཀྱི་མི་ཚེ་ཡོང་བ་རེད་པ། ཡིད་ཆེས་ནད་ཀྱིས་ཁྲེས་གྱུར་པ། རབ་ཏུ་མྱོང་ཐབས་སྨིན་བྱེད་དགུ། དེ་ཡི་སེམས་ན། རབ་ཏུ་མྱོང་ཐབས་དེ་ཡི་སེམས་ན། རྗེས་དྲག་ཆེན་པོ་བཅིལ་བ།